SBS བོད་སྐད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཉེ་ཆར་གནས་ཚུལ་རྟོག་ཞིབ་གནང་བར་གཞིགས་ན། ཏོག་དབྱིབས་ནད་ཡམས་སྐབས་འཕྲལ་སེལ་གྱི་གཞིས་སྤོ་ཧ་ཅང་མང་པོ་ཞིག་ལ་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་དང། རྟོག་ཞིབ་དེའི་ནང་མཉམ་ཞུགས་གནང་མཁན་གཞིས་སྤོ་བ་བརྒྱ་ཆ་བརྒྱད་ཅུ་གྱ་བདུན་ཙམ་ཞིག་གིས་ཁོང་ཚོར་བདུན་ཕྲག་རེའི་འགྲོ་གྲོན་འདང་ངེས་མེད་པ་དང་ཡང་མི་བརྒྱ་ཆ་བཞི་བཅུ་ཞེ་གསུམ་ཙམ་ཞིག་གིས་ཁོང་ཚོར་ཟ་མ་རྒྱུན་ལྡན་ལྟར་ཟ་རྒྱུ་མེད་སྐོར་འགྲེལ་བརྗོད་གནང་འདུག་སྤྱི་བཏང་ནས་མི་ཚང་མར་དངུལ་རྩིས་འཆར་གཞི་སྒྲིག་རྒྱུ་གལ་ཆེན་པོ་ཡིན་ཀྱང་ད་ལྟའི་གཉན་རིམས་ཀྱི་ཛ་དྲག་གནས་སྟངས་འོག་རྒྱལ་སྤྱིའི་སློབ་ཕྲུག་དང་གཞིས་སྤོ་བའི་ལས་མི་རྣམས་ལ་ཉིན་རེའི་འགྲོ་གྲོན་སྟངས་འཛིན་བྱེད་རྒྱུ་དེ་བས་གལ་ཆེ་བ་ཆགས་ཡོད་པ་རེད། National Debt Helpline། ཞེས་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་བུ་ལོན་རོགས་འབོད་འབྲེལ་ལམ་གྱི་དཔལ་འབྱོར་ལམ་སྟོན་པ Kane Johnson ལགས་ཀྱིས་གསུངས་དོན། ང་ཚོར་ཉིན་ལྟར་རོགས་སྐྱོར་དགོས་མཁན་མི་གཅིག་རྗེས་གཉིས་མཐུད་ཀྱི་ཁ་པར་སླེབས་ནས་ཁོང་ཚོར་ཉིན་རེའི་ཟས་དང། ཁང་གླ། གློག་རིན་སོགས་སྤྲད་མི་ཐུབ་པར་དཀའ་ངལ་ཆེན་པོ་འཕྲད་བཞིན་འདུག། འདི་ལོའི་སྤྱི་ཟླ་གསུམ་པ་དང་བཞི་པའི་བར New South Wales ལས་མི་སྐྱིད་སྡུག་གིས་གནང་བའི་རྟོག་ཞིབ་ཞིག་གི་བརྒྱུད། གནས་སྐབས་ཀྱི་མཐོང་མཆན་ལག་འཁྱེར་ཐོག་ཨོ་སྟྲེ་ལི་ཡར་གནས་སྡོད་མཁན་མི་ལྔ་སྟོང་ལྷག་གི་བསམ་ཚུལ་བསྡུ་རུབ་བྱས་ཡོད་པ་ལས། མི་བརྒྱ་ཆ་བརྒྱད་ཅུ་གྱ་བདུན་ཙམ་གྱིས་ཁོང་ཚོར་བདུན་རེའི་འགྲོ་གྲོན་སྤྲད་མི་ཐུབ་པའི་དཀའ་ངལ་བྱུང་ཡོད་པར་འགྲེལ་བརྗོད་གནང་ཡོད་འདུག། ཇོན་སོན་ལགས་ཀྱིས་གལ་ཏེ་ཁྱེད་རང་དཔལ་འབྱོར་དཀའ་ངལ་འཕྲད་བཞིན་པ་ཡིན་ན་རང་ཉིད་ཀྱིས་འབྲེལ་ཡོད་དངུལ་ཁང་ལ་ཁ་གསང་དགོས་ཞེས་ཁོང་གིས་གསུངས་དོན།
གལ་སྲིད་ཁྱེད་རང་ལ་དཔལ་འབྱོར་དཀའ་ངལ་འཕྲད་པའི་རྐྱེན་དངུལ་ཁང་ལ་བུ་ལོན་དུས་ཐོག་ཏུ་སྤྲད་ཐུབ་ཀྱི་མེད་ན་ཐད་ཀར་དངུལ་ཁང་ལ་འབྲེལ་བ་བྱས་ནས་བུ་ལོན་གནས་སྐབས་རིང་འཇལ་མི་དགོས་པ་བཟོས་ཆོག་ཁྱེད་ཀྱིས་འབྲེལ་ཡོད་དངུལ་ཁང་ལ་གནས་སྟངས་གསལ་བཤད་ཀྱིས་རེ་སྐུལ་ཞུ་དགོས་པ་ཡིན། ལས་མི་སྐྱིད་སྡུག་གི་རྟོག་ཞིབ་ལས་གནས་ཚུལ་ཐོན་པ་ལྟར་ན། འཕྲལ་སེལ་གྱི་གཞིས་སྤོ་བ་བརྒྱ་ཆ་སུམ་ཅུ་ཙམ་ཞིག་གིས་ཁང་གླ་སྤྲད་མི་ཐུབ་པར་སྡོད་ཁང་ལས་ཕྱིར་འབུད་བྱེད་པའི་ཉེན་ཁ་ཐུག་ཡོད་པ་ཡིན་འདུག New South Wales སྡོད་ཁང་གླ་མི་སྐྱིད་སྡུག་གི་སྲིད་ཇུས་དང་ལས་འགུལ་འབྲེལ་མཐུད་པ Jemima Mowbray ལགས་ཀྱིས་ཁྱེད་ལ་དཔལ་འབྱོར་དཀའ་ངལ་ཡོད་ཚེ་ཁང་བདག་ལ་འབྲེལ་བ་གནང་ན་ལེགས་ཞེས་ལམ་སྟོན་གནང་དོན།
ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཁྱེད་ལ་དཔལ་འབྱོར་དཀའ་ངལ་ཡོད་ན། སོ་སོའི་ཁང་བདག་དང་བཀའ་མོལ་གནང་ནས་ཁང་གླ་ཆག་ཡང་དང་ཡང་ན་དུས་འགྱངས་བྱེད་རོགས་ཞེས་རེ་སྐུལ་བྱེད་དགོས། དེ་ཡང་མངའ་སྡེ་འགའ་ཤས་ནང་གློག་རིན་དང་རྡོ་སྣུམ་གྱི་རིན་པའི་ཆེད། དཔལ་འབྱོར་རོགས་སྐྱོར་གནང་གི་ཡོད་འདུག་དཔེར་ན Service New South Wales ནས Energy Accounts Payment Assistance Voucher། ཞེས་སྒོར་ལྔ་བཅུའི་འཛིན་ཤོག་གནང་གི་ཡོད་པ་དང Victoria ནང་ལོ་གཉིས་ཀྱི་རིང་དེར་གནས་སྡོད་མི་ཚོས་ཨོ་སྒོར་དྲུག་བརྒྱ་ལྔ་བཅུ་ཙམ་རོགས་རམ་བླངས་ཆོག་པ་ཡིན་འདུག་ཡང Johnson ལགས་ཀྱིས་གལ་ཏེ་ཁྱེད་ལ་དཔལ་འབྱོར་དཀའ་ངལ་ཡོད་པའི་རྐྱེན་གློག་རིན་སོགས་སྤྲད་མི་ཐུབ་ན་འབྲེལ་ཡོད་ཚོང་ལས་ལ་འབྲེལ་བ་གནང་དགོས་ཞེས་ཁོང་གིས་གསུངས་དོན།

New South Wales ལས་མི་སྐྱིད་སྡུག་གིས་རྟོག་ཞིབ་གནང་བ་ལས་འཕྲལ་སེལ་གྱི་གཞིས་སྤོ་བ་བརྒྱ་ཆ་དྲུག་ཅུ་རེ་ལྔ་ཙམ་ཞིག་གི་ལས་ཀ་ཤོར་ཡོད་པ་ཐོན་ཡོད་འདུག་ཡང་ཨོ་སི་ཀྲི་ལི་ཡའི་རྒྱལ་སྤྱིའི་སློབ་ཕྲུག་ལྷན་ཚོགས་ཀྱི་ལས་བྱེད་པ་ཁཱ་སོན་ཁཱ་ལཱ་ར་ལགས་ཀྱིས་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་རང་ཉིད་ཀྱི་འགན་བཅོལ་གསོག་དངུལ་ལས་དངུལ་བཏོན་པར་ལམ་སྟོན་བྱས་ཡོད་ཀྱང་ནད་ཡམས་དེ་ཁྱབ་ཆེ་བ་དང་རྒྱུན་རིང་བར་བརྟེན་དངུལ་དེ་ཙམ་གྱིས་འདང་ངེས་མེད་ཅེས་གསུངས་ཡོད་འདུག་དེ་མ་ཟད་འཕྲལ་སེལ་གྱི་གཞིས་སྤོ་བ་བརྒྱ་ཆ་གསུམ་སོ་བདུན་ཙམ་ཞིག་རང་ཉིད་ཀྱི་ནང་མི་དང་བཟའ་ཟླའི་དཔལ་འབྱོར་ཁོ་ནར་བརྟེན་དགོས་པར་གྱུར་ཡོད་ཅེས་ཁཱ་སོན་ཁཱ་ལཱ་ར་ལགས་ཀྱིས་གསུངས་དོན། རྒྱལ་སྤྱིའི་སློབ་ཕྲུག་མང་ཆེ་བ་ཞིག་རང་ཉིད་ཀྱི་ཕ་མས་དཔལ་འབྱོར་རྒྱབ་སྐྱོར་གནང་གི་ཡོད། ད་ལྟའི་གནས་སྟངས་འོག་སོ་སོའི་ལུང་པར་ཡོད་པའི་ཕ་མ་རྣམས་ཀྱང་ལས་ཀ་ཤོར་ནས་དཔལ་འབྱོར་དཀའ་ངལ་ཡོད་དུས་སློབ་ཕྲུག་དེ་ཚོར་དངུལ་བཏང་ཐབས་མེད། དེ་ཡང་ཨོ་སི་ཀྲི་ལི་ཡའི་ནང་སྲིད་ལྷན་ཁང་གིས་ཉེ་ཆར་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་སློབ་སྦྱོང་དུས་ཐོག་ཏུ་མཇུག་སྒྲིལ་མི་ཐུབ་པར་དུས་འགྱངས་དགོས་པ་ཡིན་ན། མཐོང་མཆན་ལག་ཁྱེར་དུས་འགྱངས་བྱེད་པར་རིན་མེད་བཟོས་ཡོད་འདུག་དེ་ནི་གནས་ཚུལ་བཟང་པོ་ཞིག་ཡིན་ན་ཡང་ཁ་ལ་ར་ལགས་ཀྱིས་གསུངས་དོན། སྟབས་མི་ལེགས་པ་ཞིག་ལ་སློབ་ཕྲུག་མང་པོ་ཞིག་གིས་སྔ་ས་ནས་སློབ་ཕྲུག་གི་མཐོང་མཆན་ལག་འཁྱེར་དུས་འགྱངས་བྱས་ཚར་ཡིན། ཁོ་རྣམས་ཀྱིས་དངུལ་སྤྲད་ཚར་བ་དེ་ཕྱིར་ལེན་ཐབས་མེད། དེར་བརྟེན་སློབ་ཕྲུག་གི་མཐོང་མཆན་དུས་འགྱངས་བྱས་མེད་པའི་སློབ་ཕྲུག་རྣམས་ཁོ་ནར་ཁེ་ཕན་བྱུང་ངེས་རེད། སྤྱིར་གཞུང་གི་ངོས་ནས་དཔལ་འབྱོར་དཀའ་ངལ་འཕྲད་མཁན་རྣམས་ལ་འགན་བཅོལ་གསོག་དངུལ་ལས་དངུལ་བེད་སྤྱོད་ཆོག་པ་བཟོས་ཡོད་ཀྱང། དེ་ལྟར་གནང་དགོས་མིན་བསམ་བློ་ཡག་པོ་གཏང་དགོས་པ་དང་རབ་ཏུ་བྱུང་ན་མཁས་པའི་ལམ་སྟོན་བླང་དགོས་ཞེས Ken Johnson ལགས་ཀྱིས་གསུངས་དོན། ཁྱེད་ཀྱིས་ད་ལྟ་འགན་བཅོལ་གསོག་དངུལ་ལས་སྒོར་ཁྲི་གཅིག་བཏོན་པ་ཡིན་ན་མ་འོངས་པར་ཁྱེད་ལ་གསོག་དངུལ་ཉུང་བ་ལྷག་གི་རེད། དེར་བརྟེན་ཁྱེད་ཀྱིས་བསམ་བློ་ཡག་པོ་བཏང་དགོས། ཡང་གལ་ཏེ་ད་ལྟ་ཁྱེད་ལ་ཡོང་འབབ་ཅི་ཡང་མེད་པ་དང་དངུལ་དེ་དགོས་མཁོ་ཆེན་པོ་ཡོད་ན་གདམ་ག་གཞན་གང་ཡང་མེད། ལྷག་པར་དུ་དཔལ་འབྱོར་དཀའ་ངལ་ཡོད་མཁན་རྣམས་ལ་དངུལ་ཆད་ཕོག་མི་དགོས་པ་ཞིག་ཡིན། New South Wales ཁྲིམས་དོན་རོགས་སྐྱོར་ཚོགས་པའི་འགན་འཛིན་གྱི་ལས་རོགས Linda Mays ལགས་ཀྱིས་འགྲེལ་བརྗོད་གནང་དོན། ནད་ཡམས་ཀྱིས་རྐྱེན་པས་ཁྲིམས་དང་སྒྲིག་གཞི་གསར་པ་མང་པོ་བཟོས་ཡོད། ཁྲིམས་དེ་དག་བརྒལ་བ་ཡིན་ན་སྒོར་གཅིག་སྟོང་ཙམ་གྱི་དངུལ་ཆད་ཕོག་གི་ཡོད། ལྷག་པར་དུ་དབྱིན་སྐད་མི་ཤེས་མཁན་ཞིག་ཡིན་ན་ཁྲིམས་དེ་དག་ལེགས་པོ་མི་ཤེས་པར་བརྟེན་དངུལ་ཆད་ཕོག་པ་ཡང་བྱུང་གི་ཡོད།

ལས་གཞི་དེའི་བརྒྱུད་དཔལ་འབྱོར་དཀའ་ངལ་ཡོད་པ་དང་སེམས་ཁམས་འཕྲོད་བསྟེན་བདེ་པོ་མེད་པའི་མི་རྣམས་དངུལ་ཆད་ཀྱི་ཚབ་ཏུ་སྤྱི་ཚོགས་ཞབས་ཞུའི་ལས་རིགས་ལ་ཞུགས་ནས་རིམ་བཞིན་དངུལ་ཆད་གསབ་ཆོག་པ་ཡིན། ཡང Info Exchange ཞེས་པས་སྟངས་འཛིན་གནང་བའི་དྲ་ཐོག་གི་ལམ་སྟོན་ཕྱོགས་བསྒྲིགས Ask Easy ཞེས་པའི་བརྒྱུད་དྲ་ཐོག་ནས་མི་འབུམ་གསུམ་ཙམ་ཞིག་ཨོ་སྟྲེ་ལི་ཡའི་ནང་སྤྱི་ཚོགས་ཞབས་ཞུའི་ལས་གཞི་འདྲ་མིན་དང་འབྲེལ་མཐུད་བྱེད་ཀྱི་ཡོད་འདུག་སྤྱི་ཚོགས་ལ་ཕན་པའི་ཚོང་ལས་དེའི་སྤྱི་ཁྱབ་འགན་འཛིན David Spriggs ལགས་ཀྱིས་ཏོག་དབྱིབས་ནད་རིམས་སྐབས་ཁོ་ཚོའི་སྡིངས་ཆ་སྤྱོད་མཁན་ཇེ་མང་དུ་འགྲོ་སོང་ཞེས་ཁོང་གིས་གསུངས་དོན། མི་མང་པོ་ཞིག་གིས་ང་ཚོའི་ལམ་སྟོན་ཕྱོགས་བསྒྲིགས་བརྒྱུད་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཞབས་ཞུའི་སྒྲོམ་གཞི་འགོ་ཚུད་ཐབས་བྱེད་ཀྱི་འདུག་ནད་ཡམས་སྐབས་མི་མང་ཆེ་བ་ཞིག་གིས་རིན་མེད་དུ་ཟས་སྦྱིན་པ་གཏོང་ས་ག་བ་ཡོད་མིན་དང་དེ་མིན་ཕྱིའི་དངོས་པོ་ཐོག་རོགས་སྐྱོར་ཇི་ལྟར་ཡོད་པ་ལྷག་པར་དུ་དཔལ་འབྱོར་རོགས་སྐྱོར་གང་ལྟར་ཡོད་པ་སོགས་འཚོལ་ཞིབ་གནང་གི་འདུག་ཁྱེད་ཀྱིས་རིན་མེད་ཐོག་དཔལ་འབྱོར་ལམ་སྟོན་ཆེད National Debt Helpline ཞེས་པ་སྟེ་རྒྱལ་ཡོངས་བུ་ལོན་རོགས་འབོད་འབྲེལ་ལམ་ལ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར། ཀླད་ཀོར་ཀླད་ཀོར་བདུན། ཀླད་ཀོར་ཀླད་ཀོར་བདུན་ཐོག་རེས་གཟའ་ཟླ་བ་ནས་པ་སངས་ཀྱི་སྔ་དྲོ་ཆུ་ཚོད་དགུ་དང་ཕྱེད་ཀ་ནས་ཕྱི་དྲོ་ཆུ་ཚོད་བཞི་དང་ཕྱེད་ཀ་བར་འབྲེལ་བ་གནང་ཆོག་པ་ཡིན། གལ་ཏེ་ཁྱེད་ལ་སྐད་སྒྱུར་དགོས་ཚེ་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་ནས་རིན་མེད་ཐོག་སྐད་སྒྱུར་བའི་ཞབས་ཞུ་བླངས་ཐུབ་པ་ཡིན། གལ་སྲིད་ཁྱེད་ལ་ཉེ་ཆར་དངུལ་ཆད་ཕོག་པ་ཡིན་ན་ཁྲིམས་དོན་རོགས་སྐྱོར་ཁང་ལས་ལམ་སྟོན་བླངས་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཨོསྟྲེ་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan དུ་བསྐྱོད་རོགས།